འདི་དུས་ཚོད་འདི་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ།

རེད། འདི་ལས་རིམ་འདི་རང་གི་འཇིག་རྟེན་གྱི་འགྲོ་སྟངས་ལ་ཕན་ཐོགས་ཀྱི་ཡིན་པ་རེད། དེ་ནས་མི་མང Bible ནང་གི་འགྲོ་སྟངས་ཡ་ཉི་གེ་བོད་ན་མི་ལ་ཡི་གེ་བཀལ་རོགས་གནང། ཡི་གེ་ག་བཀལ་ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ་འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གའི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་སེ་གི་རྒྱ་དེ

中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收。 就可以了。 我们的电子信箱是佳丽， 佳丽的汉语拼音 ，at v o h c v o h c 点 c n， 欢迎您的来信。

radio ཉན་མཁན་གྱི་མི་མང་གི་རེད། འདི radio གི་ཨ་ས་ཀྱི་བ་ནི་མི་མང་ཚང་མས་གི་བར་དུ་དུས་ཚོད་འདི་ལ་སླེབས་གི་ཡོད་པ་རེད་གསན་ཞུ་རོགས་གནང། radio ཉན་མཁན་གྱི་མི་མང་དེ་དུས་ཚོད་འདི་དེ་ཨ་ས་གའི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་སེམས་པ་གི་འགྲོ་སྟངས་ཀྱི་ལག་གི་དུས་ཚོད་འདི་དེ་མི་མང་གི་ཉིད་ལ་གནང་རྒྱུ་ཡིན་པ་རེད། འདི radio ཨ་ས་གི་བ་ནི་ལས་ནི་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡ་འབྱོར་གི་ཡོད་མེད་དེ་ངེད་ཀྱི

ང། ཡབ་ཡེ་ཤུ་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཅེས། ཡབ་ཡེ་ཤུ་གི་དོན་ལ་དེ་རིང་གི་འདི་འགྲོ་སྟངས་ཀྱི་ཐོག་ལ་མི་མང་ཚང་མ་གི་བར་ལ་འདི་བཀའ་ཕུལ་མཁན་གྱི་གདོང་ནས་ཁྱོད་ལ་ང་ཡང་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཅེས། ད་དེ་རིང་གི་འདི་འགྲོ་སྟངས་དང་ཡབ་ཡེ་ཤུ་དང་དེ་བཀའ་དང་སྟེར་རས་མི་མང་ཚང་མ་གི་བར་ལ་ཕུལ་མཁན་གྱི་གདོང་ནས། ང་ཁྱེད་ཀྱིས་ང་ལ་རོགས་རམ་གནང། དཀོན་མཆོག་དང། འདི་འཛམ་བུ་གླིང་བཟོ་མཁན་འདི་རང་ཁྱོད་ཡིན་གྱི། འཛམ་བུ་གླིང་བཟོས་ནས་དེ་ནས་བཀའ་དང་འགྲོ་སྟངས་དང་ཅི་ཚང་སྒོ་བཟོ་མཁན་འདི་ཡབ་དཀོན་མཆོག་རེད། དེ་ནས་ཁྱོད་ཀྱིས་ཉིད་ལ་རྒྱབ་སྐྱོར་མཛད་རོགས་གནང་ཁྱོད་ཀྱི་འགྲོ་སྟངས་གི་ཚང་མ་མི་དམངས་གི་ཐོག་ལ་སླེབས་དགོས་ཀྱི་ཡོད་གསུངས་ནས་ཉིད་ང་འདི་གི་ཐོག་ལ་འགྲོ་གིན་གི་སྐབས་ལ་ཁྱོད་ཀྱིས་ཉིད་ལ་རོགས་རམ་ཅིག་གནང། ཨ་མིན། མི་དམངས་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་ང་ཡང་ཡེ་ཤུ་གི་བཀའ་ནས་དཀོན་མཆོག་གི་གནང་བའི་གི་འགྲོ་སྟངས་གི་དོན་ནས་དེ་རིང་ཡང། འདི་འཛམ་བུ་གླིང་འདི་བཟོ་མཁན་འདི་ཡབ། དཀོན་མཆོག་ཡིན་དཀོན་མཆོག་གིས་ག་འདྲ་བྱས་ནས་བཟོས་གནང་བ་རེད་འདི་ཐོག་ལ་ང་མི་དམངས་ཚང་མ་ལ་ཡང་ཕུལ་གི་ཡིན་ནོ་ཞེས་གསན་ཞུ་རོགས་གནང། བཀའ་ལ་གུས་ཞབས་བྱས་དགོས་པ་དཀོན་མཆོག་གི་བཀའ་སྐོར། དཀའ་ངལ་འཁྱེར་བ་དང་གསུང་རབ་ཀྱི། སྐུལ་སློང་བརྒྱུད་ནས་ང་ཚོ་རེ་བ་བྱས་ཐུབ་པ་དང། སྔོན་ནས་གསུང་རབ་ནང། བྲིས་པ། ཡོངས་རྫོགས་ང་ཚོར་སློབ་གསོ་རྒྱག་པའི་གི་ཆེད་དུ་སྲིད་པ་ཡིན། དཀོན་མཆོག་གི། སྐྱེས་བུ་རང་མཐར་ཕྱིན་པ་ཆགས་ནས་ལས་བཟང་པོ་ཚང་མ་བྱེད་ཐུབ་པའི་དོན་དུ། དམ་པའི་གསུང་རབ་ཚང་མ་དཀོན་མཆོག་གི་ལུང་བསྟན་ཡིན་པ་རེད། སློབ་གསོ་དང་སྐྱོན་སེལ། ཡོ་བསྲང། ཡང་དག་པའི་གི་གསོ་སྐྱོང་བྱེད་པའི་གི་ཕན་ཐོགས་ཡོད། དད་པ་ནི་རེ་བ་ནང་བཞིན་ཐོབ་པའི་གི་ཡིད་ཆེས་ཀྱི་རྨང་གཞི་ཡིན་པ་དང། མཐོང་མ་ཐུབ་པ་དངོས་གནས་ཡོད་པའི་གི་སེམས་ཀྱི་དཔང་འདེབས་རེད་དད་པ་ལ་བརྟེན་ཙང། སྔོན་མའི་མེས་པོ་ཚོ་ལ་དཀོན་མཆོག་ཐུགས་མཉེས་པོ་གནང་བ་རེད་བདེན་པ་ལ་བརྟེན་ནས་ཁོང་ཚོ་དམ་པའི་གི་ཞབས་ཕྱི་བསྐོ་རོགས་གནང་ཁྱོད་ཀྱི་བཀའ་བདེན་པ་འདི་རེད། གནམ་ས་གཉིས་མེད་པ་ཆགས་པ་ཡིན་ནས་ངའི་ཡིད་ཆགས་པའི་གི་ཚིག་མེད་པ་ཆགས་ཀྱི་མ་རེད། ད་དུང་སྔོན་མ་ནས་གཏན་འཁེལ་ཆགས་པའི་གི་ལུང་བསྟན་པའི་གི་བཀའ་ང་ཚོ་ལ་ཡོད། ཁྱོད། ཚོ་ཡི་སེམས་ནང། སྐར་ཆེན་དང་ཉི་མ་ཤར་བའི་གི་བར་དུ། མུན་ནག་གི་ཡུལ་ནས་སྣུམ་ཞུ་ལ་བརྟེན་པ་ནང་བཞིན། ལུང་བསྟན་འདི་ཚོ་ལ་དོ་སྣང་བྱས་ན། ཡག་པོ་རེད། ཁྱོད་ཚོས་གལ་ཆེ་བ་འདི་ཧ་གོ་བ། བྱེད་དགོས་རེད། གསུང་རབ་ནང་གི་ལུང་བསྟན་གཅིག་ཡང་མི་ཡི་བསམ་བློ་ནས་བྱུང་པ་མ་རེད། གང་ཡིན་ཟེར་ན། ལུང་བསྟན་གྱི་འབྱུང་ཁུངས་མི་ཡི་བསམ་བློ་རྩ་བ་ནས། མ་རེད། དམ་པའི་གི་ཐུགས་ཉིད་ཀྱིས་གི་སྐུལ་སློང་བཏང་གནང་ནས་མི་ཚོས་དཀོན་མཆོག་གི་ལུང་བསྟན་བཤད་པ་རེད། སྔོན་མ་སྔོན་མ་བླ་ན་མེད་པའི་དཀོན་མཆོག་གིས་ནམ་མཁའ་དང་ས་བཟོས། ཡང་ས་ནི་སྟོང་ཞིང་སྟོང་མ་སྟོང་པར། ཡོད། ཡང། དོང་གི་སྟེང་དུ་མུན་པའི་སྨག་རུམ་ཡོད་པ། བླ་ན་མེད་པའི་དཀོན་མཆོག་གི་ཐུགས་ཉིད་ཆུ་རྣམས་ཀྱི་སྟེང་དུ་ལྡིང་བ་ཡིན། བླ་ན་མེད་པའི་དཀོན་མཆོག་གིས་འོད་ཡོང་བ་ཤོག་གསུངས་པ་དང། འོད་བྱུང། བླ་ན་མེད་པའི་དཀོན་མཆོག་གིས། འོད་ནི་ཡག་པོ་ཡིན་པ་གཟིགས་ནག་ཁུང་ལས། འོད་ཕྱེས་བླ་ན་མེད་པའི་དཀོན་མཆོག་གིས་འོད་ཀྱི་མིང་ལ་ཉིན་མོ་ཞེས་བཏགས། ནག་ཁུང་གི་མིང་ལ་མཚན་མོ་བཏགས་ནས་མཚན་དང་ཉིན་བྱུང་བའི་ཉིན་དང་པོ་ཡང། བསྐྱར་བླ་ན་མེད་པའི་དཀོན་མཆོག་གིས་གསུངས་པ། ཆུ་དང་ཆུ་རྣམས་སོ་སོར་འབྱེད་པའི་གི་ཆུ་རྣམས་ཀྱི་དཀྱིལ། ནང་དབྱིངས་ཤིག་འབྱུང་ཞེས་གསུངས་པ། བླ་ན་མེད་པའི་དཀོན་མཆོག་གིས་ནམ་མཁའི་གི་དབྱིངས་མཛད་དེ། དབྱིངས་ཀྱི་འོག་ན་ཡོང་བའི་གི་ཆུ་རྣམས་དབྱིངས་ཀྱི་གོང་ལ་ཡོད། ཆུ་རྣམས་ལས་ཕྱེས་ནས་རྗེས་དེ་བཞིན་དུ་བྱུང་བ་རེད། བླ་ན་མེད་པའི་དཀོན་མཆོག་གིས། དབྱིངས་ཀྱི་མིང་ལ་ནམ་མཁའ་བཏགས་པ་རེད། མཚན་དང་ཉིན་མོ་བྱུང་ནས་ཉིན་གཉིས་པ་ཡིན། ཡང་བསྐྱར་བླ་ན་མེད་པའི་དཀོན་མཆོག་གིས། སྐམ་མཐོང་བའི་དོན་ལ་ནམ་མཁའི། འོག་ནས་ཡོང་བའི་གི་ཆུ་རྣམས་གནས་གཅིག་ཏུ་འདུས་ཅིག་ཅེས་གསུངས་ནས་དེ་བཞིན་དུ་བྱུང། བླ་ན་མེད་པའི་དཀོན་མཆོག་གིས་སྐམ་ས་ལ་ས་ཞེས་བཏགས་ཆུ་འདུས་པའི་གི་མིང་ལ་རྒྱ་མཚོ་བཏགས་པ་རེད། དཀོན་མཆོག་གིས་དེ་ཡག་པོ་ཡིན་པ་གཟིགས། ཡང་བསྐྱར་དཀོན་མཆོག་གིས་དེ་གསུངས་པ་སས་རྩྭ་དང་ས་བོན་སྐྱེད་པའི་གི་སྔོ་ཚོད་དང་ས་ཡི་གོང་ལ་རང་རང་གི་རིགས་ཀྱི་འབྲས་བུ་སྐྱེད་པའི་གི་བཟའ་ཤིང་སྐྱེད་པར་ཤོག་གསུངས་ནས་དེ་བཞིན་དུ་བྱུང་བ་རེད། སས་རྩྭ་དང་རང་རང་གི་རིགས་ཀྱི་བྱེད་པའི་གི་སྔོ་ཚོད་རང་རང་གི་རིགས་ཀྱི་འབྲས་བུ་བཅས་པ་སྐྱེད་པའི་གི་བཟའ་ཤིང་སྐྱེད་པར་བྱེད་དགོས་བླ་ན་མེད་པའི་དཀོན་མཆོག་གིས་དེ་ཡག་པོ་ཡིན་པ་གཟིགས། ཉིན་མོ་དང་མཚན་མོ་བྱུང་ནས་ཉིན་གསུམ་པ་ཡང།

འོད་རྣམས་ཡིན་པ་དང་གྱུར་ཅིག་འོ། ད radio ཉན་མཁན་གྱི་མི་མང་དེ་དེ་དུས་ཚོད་གཏམ་དང་ཡབ་ཡེ་ཤུ་གི་དཀོན་མཆོག་གི་གཞུང་གི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་འདི་དེ་ཡང་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་པའི་ནང་ནས་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ། སྤྱི་ཚང་ཁུལ་གྱི་འགྲོ་སྟངས་ཚང་མ་ཞིག་འཁྱེར་ནས་ང་མི་མང་ཚང་མའི་གི་བར་ལ་དུས་ཚོད་ལ་འོང་གི་ཡིན་ནོ་ཞེས། ཐུགས་རྗེ་ཆེ་ཨ་ས་ཀྱི་བ་ནི radio ཚོགས་པའི་གི་མི་མང་ཚང་མ་ལ་གུང་སངས་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན།

དེ་རིང་གི་དུས་ཚོད་དེ། འོ་ད་མི་མང་ལྷན་རྒྱས་རྣམ་པ་སོགས་ཞིག་དེ་དེ་རིང་གི་དུས་ཚོད་ཟེར་མཁན་འདི་རང་གི་འགྲོ་སྟངས་ལ་རང་གི་འཇིག་རྟེན་གྱི་འགྲོ་ལ་བ་ཕན་ཐོགས་པོ་མང་པོ་ཡོད་རེད། འོ་ད་དེ་རིང་གི་དེ་དུས་ཚོད་དེ་ལ་གང་ཡོད་ཟེར་ན་དེ་འཛམ་བུ་གླིང་གི་ནང་ལ་དེ་རིང་གི་དེ་དུས་ཚོད་དེ་གང་ཡོད་བ་རེད་དེ་གི་ཐོག་ལ་ང་ཁྱེད་ཚོ་མི་མང་ཚང་མ་ལ་ཡང་ཡབ་ཡེ་ཤུ་གི་བཀའ་དེ་ནང་ལ Bible ནང་ལ་ཡོད་མཁན་གི་ཐོག་ནས་ཁྱེད་ཚོ་མི་ལ་ཞུ་གི་ཡིན་ནོ་ཞེས་གསན་རོགས་གནང། དེ་རིང་གི་དུས་ཚོད་ཨ་ད་དེ་རིང་གི་དུས་ཚོད་དེ་རིང་གི་དུས་ཚོད་དེ་དེ་གང་ཡོད་རེད། དེ་ཆོས་དོན་ལ། ཡོང་ནས་དེ་རིང་གི་དུས་ཚོད་ལ་ལྟ་ནས་དེ་དུས་ཚོད་འདི་མང་པོ་བཙོག་པ་ཆགས་བསྡད་ཡོད་པ་རེད་ཨོ་ད་དེ་རིང་གི་དེ་དུས་ཚོད་དེ་མང་པོ་བཙོག་པ་ཆགས་བསྡད་ཡོད་པ་རེད། དེ་ལ་འོ་རང་གི་གཏམ་ལ་སྨྲ་ན་མི་ཁུག་གི་རེད། དང། དེ་དེ་དེ་རིང་ཁོ་རང་གི་ཕ་མ་ལ་ཅི་ཚང་གོ་ཚང་མ་མེད་པ་རེད། འདི་བཙོག་པའི་གི་དོན་ནས་ཡག་པོ་ལེགས་པའི། རྒན་གིས་ལས་ཀ་བྱེད་མཁན་གི་དུས་ཚོད། མེད་པ་རེད། འོ་འདི་བཙོག་པ་ཆགས་པ་རེད། ནའང་བརྟེན། ད་ལྟའི་ཡི། དུས་ཚོད་ཀྱི། མི་འདི་ཚོ། བཙོག་པ་ཡི་ལས་ཀ། བྱེད་ཀྱི་ཡོད་པ་རེད། མ་བྱེད་པ་བྱས་ནས། ལས་ཀ་བཙོག་པ། སི་ལས། བྱེད་ཀྱི་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་མི་མང་ལྷན་རྒྱས། གི། ཚོགས། ཚོགས་འདི་དུས་ཚོད་ཀྱི་རྗེས་ལ་ཡང་མི་བཙོག་པ་གིས་ཁ་རྒྱལ་གྱི་ཡོད་པ་རེད། སེམས་པ་དྲང་པོ་ཚང་མ་འདི་སྟོན་གོང་ལས་ངན་པ་བྱས་མཁན་གི་ཚང་མ་འདི་འཛམ་བུ་གླིང་ལ་འོང་གི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་དུས་ཚོད་འདི་ད་ལྟ།

དེ་དུས་ཚོད་ལ་ད་སེམས་པ་བཙོག་པ་བྱེད་མཁན་དེ་ཁ་རྒྱལ་གྱི་ཡོད་རེད་ལས་ཀ་བཙོག་པ་བྱེད་མཁན་དེ་ཁ་རྒྱལ་གྱི་ཡོད་རེད་ཨོ་བུད་མེད་དང་ཕྲུ་གུ་ཡ་གི་སྐད་ཆ་མང་པོ་མང་པོ་བཤད་ནས་ཆོས་ཁྲིམས་དང་ཅི་ཚང་གོ་ཁོང་གི་ལག་པ་ལ་ལེན་མཁན་གི་ལེན་གྱི་ཡོད་རེད་ཨོ་དུས་ཚོད་འདི་ལ་མི་མང་པོ་ཤི་གི་རེད་མི་མང་པོ་གསོད་ཀྱི་ཡོད་རེད་ཅེས་དེ་ནས་རྐུ་མ་མང་པོ་འགྱུར་གྱི་ཡོད་རེད་སེམས་པ་དྲང་པོ་བྱེད་མཁན་དེ་ཉུང་ཉུང་འགྲོ་ཡོད་པ་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་ཧོ་ད་དེའི་དུས་ཚོད་ཀྱི་ཐོག་ལ་དེ་ནས་ཡབ་ཡེ་ཤུ་གིས་ཡང། དཀོན་མཆོག་གིས་ཡང་ཡབ་ཡེ་ཤུ་དེ་ཐེངས་གཉིས་པའི་གི་ཐོག་ལ་དེ་འཛམ་བུ་གླིང་ལ་བརྫང་གི་རེད་དེའི་དུས་ཚོད་དེ། མི་དམངས་ཚང་མའི་གི་བར་ལ་ཉི་མ་གཅིག་སླེབས་ཀྱི་ཡོད་པ་རེད་ཧོ་འཛམ་བུ་གླིང་རང་བཙོག་པ་ཆགས་ཀྱི་ཡོད་རེད་དེ་ག་རེ་རེད་ཟེར་ན་མི་དམངས་གི་རང་གི། རང་གི་རང་གི་ཐོག་ལ། སྡིག་པ་བྱེད་པའི་གི། འགྲོ་སྟངས་དེ་དེ་རེད་ཨོ་འཛམ་བུ་གླིང་ལ་གདོང་ལ་འདི་འཛམ་བུ་གླིང་ཆགས་ཀྱི་སྐབས་ལ་ཨ་དམ་དང་ཧ་བ་ཟེར་མཁན་གཉིས་ཡོད་རེད་ཨོ་དེ་གཉིས་ཀས་འཁྲུལ་བྱས་ནས་དེ་གཉིས་ཀས་སྡིག་པའི་གི་ལས་ཀ་བྱེད་པའི་གི་སྐབས་ནས་ནས་དེ་རིང་གི་འདི་དུས་ཚོད་ལ་ཨོ་རང་ལ་དེ་ལས་བཙོག་པ་འོང་པ་ཡེར་བས་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང་དེ་རིང་གི་འདི་དུས་ཚོད་འདི་ཡག་པོ་ཅི་གང་ཡང་ཡོང་བ་མ་རེད་ཞེས།

ཐག་རིང་པོ་དུས་བཅད་བསམ་བློ་ཡོད་ན་ཡབ་ཡེ་ཤུ་གི་བཀའ་དེ་ཉན་ཅིག། ཡབ་ཡེ་ཤུ་གི་འགྲོ་སྟངས་དེ་ཉན་ཅིག་འོ་དེ་ནས་དེ་དུས་ཚོད་ལ་ཕན་ཐོག་མང་པོ་ཡོད་རེད། དེ་དུས་ཚོད་ལ་རང་ཆང་ཨ་རག་ཅིག་སྤང་དགོས་ཡོད་རེད་ཁོང་གི་ཚུལ་ཁྲིམས་ལ་འོང་ན། ཁོང་གི་ཚུལ་ཁྲིམས་ནང་ལ་ཆང་ཨ་རག་དང་ཁ་ཕ་ཏ་དང་རྫུན་རྒྱག་མཁན་གྱི་མི་ཚང་མ་མི་ཡོང་གི་རེད་འོ་དེ་དུས་ཚོད་དེ། རྩིས་མི་འཇའ་ཡག་པོ་རེད་དེ་དུས་ཚོད་ཟེར་མཁན་དེ་ཚེ་འདི་དང་ཚེ་ཕྱི་མ་གཉིས་ཀྱི་བར་ལ་རང་གི་ཐོག་ལ

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སེང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།